འདི་གི་དུས་ཚོད་བར་དུ་བསྡད་རེད། འདི་གི་རྗེས་ལ་སུ་སླེབས་རེད་ཞུ་ན་སཱ་ལུ་བྷ Dynasty། ཨ་ནི་འདི་དུས་ཡུན་ག་ཚོད་བར་དུ་བསྡད་རེད་ཞེས་ལབ་ན་ཨ་ནི fifteen zero three རེད་བ། སྤྱི་ལོ་ཆིག་སྟོང་ལྔ་བརྒྱ་བཅུ་མེད་གསུམ་བར་དུ་རེད་བ་དུས་བར་དུ་བསྡད་རེད། ད་ང་ཚོ་གསུམ་པ་འདི་སུ་རེད་ཞུ་ན་རྒྱལ་ཁམས་འདི་ད་ལྟ་ཏཱ་ལུ་བྷ Dynasty སླེབས་རེད་བ། ད་ཏཱ་ལུ་བྷ་རྒྱལ་རྒྱུད་ལབ་དགོས་རེད་རྒྱལ་ཁམས་ལབ་དགོས་རེད་འདི་གི་ནང་ལོགས་ལ་ཡ་རྒྱལ་པོ་སྐད་གྲགས་ཆེན་པོ་ཅིག་བྱུང་བ་རེད།

ད་འདི་གས་ང་ཚོ་ཞིབ་ཕྲ་བྱས་ནས་ང་ཚོ་བྱང་ཆ་བྱས། ད་དང་པོ་དེ་ལི་ཡ། ད་ཕ་གི་ལི་ཡ་རྒྱ་གར་གི་ལྷོ་ཕྱོགས་ནས་འདུག་ཅེས་ལྟ་ན་རེ་ད་ཕ་གི་དེ་ལི་ཡ་ད་རྒྱུག་ཆུ་གཉིས་བྱས་རེད་དེ་ད་ཏུང་ག་བྷ་དྲ་བྱས Krishna River རེད་བ་རྒྱུག་ཆུ་དེ་གས་གཉིས་ཀྱི་ཨེ་ལེ་ཨོན་གྱི་འགྲམ་དེ་ས་ཆ་དེ་དཔེ་མི་སྲིད་པའི་སྟོན་ཐོག་གས་ལས་ཡ་ཡག་པོ་ཡོད་རེད་ད་ཁོ་རང་གི་དུས་ཚོད་སྐབས་སུ་ལི་ཡ་འདི་གས་ས་ཆ་དེ་ཨེ་ནི་མངའ་འོག་ཏུ་བསྡུས་རེད་ཨ་ནི་ཁོ་རང་གི་རེད་བ་ཨ་ནི་ཨུ་རི་ས་གི་རྒྱལ་པོ་བྱས་ཨ་ནི་བི་ཇཱ་པུར་གྱི་རྒྱལ་པོ་དེ་གཉིས་དེ་ཤོར་བཏང་བྱས་ཨ་ནི་ས་ཆ་འདི་གས་དེ་བཟས་པ་རེད། བ། ད་འདི་ཁོ་རང་གིས་ནི་ཅིག། ད་བྱས་རྗེས་དང་ཤོས་དེ་ཡིན་ལབ་དགོས་རེད། དེ་ཅིག་བྱས། ད་གཉིས་པ་དེ་ག་རེ་ཞུ་ན། ད་ཁོ་རང་གི་དུས་ཚོད་སྐབས་སུ་ལི་ཡཱ། ལུང་པ་གང་ས་ཅིག་དཔེ་མི་སྲིད་པའི་ཞི་བདེ་ཆེན་པོ་ཆགས་རེད། བ། འདི་ཁོ་རང་གི་ཨ་ནི་ཅིག་བྱས་རྗེས་གཉིས་པ་དེ་རེད་ལབ་དགོས་རེད། ད་གསུམ་པ་དེ་ག་རེ་ཞུ་ན། ཁོ་ད་ཁོ་རང་གི་དུས་ཚོད་སྐབས་སུ་ལི་ཡཱ། ཨ་ནི་རྒྱ་གར་གྱི་ལྷ་ཁང་གི་མདུན་ལི་ཡཱ། ཨ་ནི་ཅིག། ད་རྒྱལ་སྒོ་ལབ་དགོས་རེད་བ། ཨ་ནི gate།

འདི་དང་མཉམ་དུ་ལི་ཡ་མཚམས་རེ་ཡང་གཅིག་སྟེ། རྒྱལ་པོ་འདི་ཚོས་ཀྱིས་རེད་བ་ཁོ་རང་ཚོ་ལ་ས་ཆ་ཆུང་ཆུང་ཞིག་སྤྲད་བྱས་ད་ཁྱོད་རང་ཚོ་ས་ཆ་འདི་ནས་ཡང་ཁྲལ་ཅིག་བསྡུས་ཤོག། འདི་འདྲ་ལབ་བྱས་ཁོ་རང་ཚོར་ལས་ཀ་བསྐུར་དགོས་རེད་ད་འདི་གས་དེ་ཁྲལ་བསྡུ་ཡ་འདི་གས་ཆ་ཚང་གྱི་ལས་ཀ་དེ་སུ་རེད་ཞུ་ན་ནའེ་ཀ་སི་ཀྱི་ལས་ཀ་དེ་རེད། ད་ནའེ་ཀ་སི་ནང་ལོགས་ལས་ཡང་གཅིག་ཁོ་རང་ཚོ་ག་རེ་ཡོད་རེད་ཞུ་ན་ཨ་མ་ར་ནའེ་ཀ་སི་ལབ་ཡ་དེ་ཡོད་རེད་ད་ཨ་མ་ར་ནའེ་ཀ་སི་ལབ་ན་ག་རེ་རེད་ཞུ་ན་ཨ་ནི high nobility བ་ཏི་ཅི་ཡང་གཅིག་ནའེ་ཀ་སི་ནང་ལོགས་ལས་དེ་རུ་དམག་དཔོན་ནང་ལོགས་ལས་ཡང་གཅིག་དམག་དཔོན་མཐོ་བ་དེ་འདྲས།

ད་ཨ་མ་ར་ནཱི་ཀཱས་ད་ནཱི་ཀཱས་ཁོ་རང་ཚོས་ཀྱིས་ག་རེ་བྱེད་དགོས་ཞུ་ན་ད་ཁྲལ་འདི་གས་ཆ་ཚང་ཅིག་བསྡུས་ཨ་ནི་སུ་སུ་ག་ཚོད་ཡིན་ཉར་དགོས་ཡོད་ཅིག་ཉར་ཨ་ནི་གཞན་པ་ལྷག་མ་དེ་ཨ་ནི་རྒྱལ་པོ་ལ་སྤྲོད་དགོས་རེད། ད་མཚམས་རེ་ཡང་ཅིག་འདི་གས་ནཱི་ཀཱས་ད་ཨ་མ་ར་ནཱི་ཀཱས་ཀྱིས་ག་རེ་བྱེད་དགོས་ཞུ་ན་ཨ་ནི་ཁྲལ་འདི་གས་དེ་རུ་རྒྱལ་པོ་ལ་མ་སྤྲད་བྱས་སུ་སུར་བཞག་དགོས་རེད། ད་སུ་སུར་བཞག་དུས་སྐབས་དེ་ཡང་སུ་སུ་ཀྱི་དཔལ་འབྱོར་གནས་སྟངས་དེ་ཧང་སང་ཡར་རྒས་ཕྱིན། ཨ་ནི་ཡིན་རྒྱལ་པོ་དང་རེད་བ་སྟོབས་ཤུགས་དེ་གཅིག་པ་གཅིག་པ་ཆགས་དུས་སྐབས་ལ་ཡང་ཨ་ནི་མཚམས་མཚམས་ཁོ་རང་ཚོས་རྒྱལ་པོ་ཨེ་རེད་བ་རྒྱལ་པོ་ཀྱི་དབང་ཐང་དེ་ཡས་པིག་བཏང་དགོས་རེད།